ཇོ་དང། སྒྲ་དག་སྦྲུལ་གསུམ་གྱི་ཐོག་ནས་མ། ངག་དག་པོ་བྱས་ནས། གསུངས་པའི་དག་པོ་བྱས་ནས་མ། སྐད་སྒྲ་པོ་དག་པོ་གི་ཐོག་ནས་པ། གོ་བདེ་པོ་བྱས་ནས་གསུང་ཡས་ཅིག། ཨཱ་ནི་སློབ་མའི་རྒྱུད་དག་པ། ཆོས་ཉན་པའི་སྒང་ལ་ཀུན་སློང་ཀུན་སྤྱོད། རེ་བ་དང། དེ་ཚོའི་བི་གའི། བི་གའི་ཡག་པོ་ཅིག་པ། བཅོས་ནས་ཀུན་སློང་པའི་རྒྱུད་དག་པ་ཅིག། དེ་ནི་གང་བཤད་ཡས་ཀྱི་ཆོས་དེ་མ་ནོར་བ། འོ་ད་དེ་འདྲ་ཅིག་གི་བའི་ཆོས་བས་ཡང་དག་པ་ཆོས་དེ་འདྲ་ཅིག་གི་གསུམ་གི་ཐོག་ནས་ད་འཆད་ཀྱི་ཡོད་རེད་བཤད་བྱའི་ཆོས་དག་པ་དག་པ་གསུམ་གྱི་སྒོ་ནས་འཆད་ལ། ནཱ་ལེནྡྲའི་མཁས་པ་ཚོ་གི་ད་ཕྱག་སྲོལ་འདྲ་བོ་དེ། ད་དེ་ནས་ཡང། བི་ཀྲ་མ་ལ་ཤི་ལ། བི་ཀྲ་མ་ལ་ཤི་ལ། ཟེར་དུས་ད་དེ་ནས་དགོན་པ་དེ། རྒྱ་གར་བི་ཀའི་མ་ག་དྷ་རྡོ་རྗེ་གདན་ཡོད་ས། ཁ་ཐུག་གི། དེའི་ཕྱོགས་འདྲ་བོ་དག། དེ་ནས། མ་ག་དྷའི་བྱང་ངོས། ཆུ་བོ་གངྒཱའི་འགྲམ། རི་དེའུ་ཞིག་གི་རྩེར་ཟེར། རི་བུམ་བུ་ཞིག་གི་རྩེ་ལ། རི་དེའུ་ཞིག་གི་རྩེར། ལྷ་ཁང་བརྒྱ་རྩ་བརྒྱད་ཡོད་པའི། གཙང་ཁང་དབུས་མར། རྡོ་རྗེ་གདན་གྱི་བྱང་ཆུབ་ཆེན་པོ་དང། སྐུ་ཚད་མཉམ་པའི་ཐུབ་པའི། སྐུ་བཞུགས་ས། ཕྱི་ལྕགས་རིས་བསྐོར་བ། དེར་པཎྜི་ཏ་བཞུགས་པ་རྣམས་ཀྱིས་བསྟན་པའི་བྱ་བ་མི་འདྲ་བ་དུ་མ་མཛད་པ། དེ་དགོན་པ་ཆེན་པོ་ཞིག་ཡོད་པ་འདྲ། དགེ་འདུན་གྱི་སྡེ་ཆེན་པོ་ཞིག། དགེ་འདུན་གྱི་འཚོ་བ་ཡང་ཤིན་ཏུ་བཟང་བའི་གནས་ཤིག་ཡིན། ཇོ་བོ་ཆེན་པོ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་རེད་པ་ཇོ་བོ་ཆེན་པོ་ཡང་བོད་དུ་དེ་ནས་གདན་དྲངས་པ་ཡིན་ལ། འདི་བཞེངས་པ་པོ་ཆོས་རྒྱལ་དྷརྨ་པཱ་ལ་ཞེས་པ་སློབ་དཔོན་སེང་གེ་བཟང་པོའི་སྦྱིན་བདག་དེ་ཡིན་གསུངས། ད་དེ་ག་གི་མཁས་པ་ཚོས། བི་ཀྲ་མ་ལ་ཤི་ལའི་དེ་ནི་མཁས་པ་ཚོ་གིས་ཆོས་འཆད་པའི་སྒང་ལ། མཁས་པ་རྣམས་ཀྱིས་དེ་ནི་ཆོས་རྩོམ་པ་པོའི་ཆེ་བ། ཆོས་ཀྱི་ཆེ་བ། དེ་ཇི་ལྟར་བཤད་ཅིང་ཉན་པའི་ཚུལ་གསུམ། སྔོན་དུ་གལ་ཆེ་བར་བཞེད་པའི། ཚུལ་གཉིས་ཟེར། ཚུལ་ཟེར་ན་ད་ལུགས་རེད་པ་ལུགས་སྲོལ་གཉིས་ཡོད་རེད། དག་པ་གསུམ་གྱི་སྒོ་ནས་འཆད་ཡ་གཅིག་དང། ད་ཆེ་བ་བཞི་ཡི་སྒོ་ནས་འཆད་ཡ་གཅིག། ཚུལ་གཉིས་གང་གི་རྗེས་སུ་འབྲང་བསྟན་ལ་བསྟན་པ། གཉིས་ལས། འདིར་ཕྱི་མ་ལྟར་འཆད་པར་བྱ་བ་ལ། ད་བྱང་ཆུབ་ལམ་གྱི་རིམ་པའི་སྐབས་འདི་ལ། ད་ཇོ་བོ་རྗེའི་བཀའི་བཞུགས་ས་གི་དགོན་པ་བི་ཀྲ་མ་ལ་ཤི་ལའི་མཁས་པ་ཚོ་གི་ལུགས་སྲོལ་ནང་ལྟར་བྱས་ནས་ཆེ་བ་བཞིའི་སྒོ་ནས་ད་འཆད་ཀྱི་ཡིན་གསུངས་ཡིན་པ་འདྲ། འདི་ནི་ཕྱི་མ་ལྟར་འཆད་པར་བྱ་བ་ལ། བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ལ་བཞི། ད་ས་བཅད་འགོ་དེ་འདི་ནས་བཙུགས་པ་རེད། བྱང་ཆུབ་ལམ་རིམ་གྱི་བེ་ག་ལམ་རིམ་ཆེ་ཆུང་ག་འདྲ་ཅིག་ཡིན་པ་ཡིན་ན་རྩ་བའི་ས་བཅད་བཞི་འདི་ནང་ལ་འདུས་དགོས་རེད་ཅེས་གསུང་བ། བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ལ་བཞི། ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ། ཆེ་བ་གཉིས་ལྡན་གྱི་ཆུ་ལ་ཉིན་ཤས་ཇི་ལྟར་བྱ་བའི་ཚུལ། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དང་བཞིའོ། ད་ས་བཅད་དང་པོ་བཞི་འདི་ལམ་རིམ་ཆེན་མོའི་ས་བཅད་ཡིན་ཞིང། ད་བདེ་མྱུར་རོ་བདེ་ལམ་དང་མྱུར་ལམ་སོགས་ལམ་རིམ་རྒྱས་བསྡུས་ཇི་འདྲ་ཞིག་འཆད་ཀྱང་འདི་མེད་ན་ངེས་པ་མི་སྐྱེ་བས། དཔེར་ན་ལམ་རིམ་ཉམས་མགུར་འདྲ་པོ་ཅིག་འཆད་མཁན་ཡིན་ན་བསྡུས་བསྡུས། ད་རྩ་བའི་ས་བཅད་བཞི་དེ་གའི་ཐོག་ནས་འཆད་དགོས་ཀྱི་ཡོད་རེད། འོ་ད། ངེས་པ་མི་སྐྱེ་བས་ཐོག་མར་སྦྱར་དགོས་པ་གསུང་རྒྱུན་དུ་ཡོད་གསུངས་རེད། དེས་ན་ཐོག་མར་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་ནས།

དེ་ནས། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཡར་ཐུག་བསྡད་པ་ཅིག་ཡིན་པ་ཡིན་ན། ཨ་ནི་ཁུངས་དག་པོ་རེད་བསྡད་ཡོད་རེད། ཁུངས་བཙུན་པ་ཆགས་བསྡད་ཡོད་རེད། འོ་དེ་རེད། དཔེར་ན། སྔོན་གྱི་པའི་པཎྜི་ཏ་ལོ་ཙཱ་བ་ཚོ་གི་པའི་བོད་ལ་བཀའ་འགྱུར་བསྟན་འགྱུར་བསྒྱུར་ཡོང་དུས་མགོ་ཡི་གེ་རྒྱ་གར་སྐད་དུ་ཟེར་ཡོང་གི་འདུག་བ། མང་ཆེ་བ། མེད་པ་ཡོད་མ་རེད། ཕབ་བསྒྱུར་བྱ་ཡ་ཅིག་ཡིན་ན་རྒྱ་གར་ནས་བསྒྱུར་བྱ་ཡིན་ན་རྒྱ་གར་སྐད་དུ་བྱས་ཙང་རྒྱ་གར་སྐད་མགོ་དེར་རྒྱ་གར་སྐད་ཉུང་ཉུང་ཅིག་བཅུག་དགོས་ཡ་དེ། ཆོས་ཆོས་པའི་ཁུངས་བཙུན་པ་བསྟན་པ་ཡིན། རྒྱ་གར་ཆོས་ཀྱི་འབྱུང་གནས། རྒྱ་གར་བི་གའི་བི་གའི་ནང་པའི་བསྟན་པ་དང་པོ་དར་ས་འདྲ་པོ་དེ་ཨ་ནི་རྒྱ་གར་རེད་བ་རྒྱ་གར་འཕགས་པའི་ཡུལ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་པའི་ཆོས་ཀྱི་འཁོར་ལོ་བསྐོར་རེད་བ་དང་གནང་ས་དེ་ཨ་ནི་རྒྱ་གར་འཕགས་པའི་ཡུལ་ཆགས་ཡོང་དུས།

རྟེན་འབྲེལ་གྱི་བཟོ་འདྲ་པོ་དེ་ཆོས་ཀྱི་འབྱུང་ཁུངས་འདྲ་པོ་དེ་རྒྱ་གར་འཕགས་པའི་ཡུལ་ཡིན་དུས་རྒྱ་གར་སྐད་དུ་ཟེར་བྱས་མགོ་བྱས་ཆོས་ཁུངས་བཙུན་པར་བསྟན་པ། ད་ད་ལྟ་དེ་མགོ་ལ་རྒྱ་གར་སྐད་ད་ཡོད་མ་རེད་པས། ཡིན་ན་ཡང། ས་བཅད་ཁོ་རང་གི་ལ་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་བྱས་ནས་བསྟན་དགོས་ཀྱི་རེད། འོ་དེ་རེད། ད་འོ་ན་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་མཛད་པ་པོ། རེད་བ་དང་ཆོས་རྩོམ་མཁན་ཆོས་མཛད་མཁན་གྱི་མཛད་པ་པོ་དེ། མཛད་པ་པོ་དེ་བི་ཀའི་བསམ་གྱིས་མི་ཁྱབ་པ་ཡིན་པའི་རྒྱུ་མཚན་གྱིས་ཨ་ནི་ཆོས་ལ་ཡིད་རྟོན་དགོས་ཀྱི་རེད་པས་ཟེར་ན། དེ་ཙམ་གྱིས་ཡང་ཡོང་གི་མ་རེད་བ། དཔེར་ན་ང་ཚོའི་བི་ཀའི་རྟོན་པ་བཞི། འོ་འདི་ནི་གང་ཟག་ལ་མི་རྟོན་ཆོས་ལ་རྟོན།

རྣམ་ཤེས་ལ་མི་རྟོན། རྟོན་རྟོན་ཟེར་ཡ་དེ་ཡིད་ཆེས་མི་བྱེད་རེད་བ་རྟོན་ཟེར་ཡ་དེ་ར་རྟོན་རེད་འདུག་པས་ར་ཏ་བཏགས་རྟ་ན་རོ་ཡིན་ཙང་ཨ་ནི་ཡིད་ཡིད་ཆེས་ལ་བྱེད་དགོས་རེད། འདི་ས་ཏ་བཏགས་སྟ་མ་རེད་ཆོས་སྟོན་ཡ། བྱས་ཙང། གང་ཟག་བཟང་བཟང་བའི་རྒྱུ་མཚན་གྱིས་ཨ་ནི་དེས་ཆོས་དེ་བཟང་བ་ཡོང་གི་རེད་པས་ཟེར་ན་དེ་འགྲིག་གི་མ་རེད། མ་རེད་པས། དགེ་སློང་དག་གམ་མཁས་རྣམས་ཀྱིས

འོ་ད་དེ་ནས་ལེགས་པར་བརྟགས་ལ་ང་ཡི་བཀའ་བླང་ཟེར་ཡག་དེ་གའི་དྲང་དོན་ལ་མི་རྟོན་ངེས་དོན་ལ་རྟོན་པ། བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ནས་བླང་ཟེར་ཡག་དེ་གའི་རྣམ་ཤེས་ལ་མི་རྟོན་ཡེ་ཤེས་ལ་རྟོན་པ་གསུང་གི་ཡོད་པ། གང་ཟག་ལ་གུས་པ་བྱེད་ཡག་གི་ཆེད་དུ། ཀྱི་གང་ཟག་ལ་མི་རྟོན་ཟེར་བ་དེ་རེད། དེ་ཡིན་ཙང་དེ་ནི། གང་ཟག་བཟང་བའི་རྒྱུ་མཚན་བྱས་ནས། ཆོས་དེ་བཟང་བ་སྒྲུབ་ཐུབ་ཀྱི་རེད་པས་ཟེར་ན་དེ་སྒྲུབ་ཐུབ་ཀྱི་མ་རེད། དེ་ཙམ་གྱིས། འོ་ན་ད་ལྟ་དེས་ག་རེ་གསུང་གི་ཡོད་རེད། མཛད་པ་པོའི་ཆེ་བ་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར། ཆོས་ཁུངས་བཙུན་པར་བསྟན་པའི་ཆེད་དུ་མཛད་པ་པོའི་ཡོན་ཏན་དེ། ཆོས་མཛད་པ་པོ་དེ་ཡར་ཐུག་ཡོང་དུས་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཡར་ཐུག་བསྡད་པ་ཅིག་དང་དེ་ཧ་གོ་གི་ཡོད་རེད་པ་དེ་ཧ་གོ་གི་ཡོད་ཙང་ཆོས་དེ་ཁུངས་བཙུན་པ་ཡིན་པ་ཅིག་ད་ཁས་ལེན་གྱི་མ་རེད་པས་ད་རྟགས་གསལ་བཏང་ན་བཏང་ཡང་ཡོང་གི་རེད་དེ་ཡིན་ན་ཡང། གང་ཟག་ལ་མི་རྟོན། ཆོས་ལ་རྟོན། དཔེར་ན་གང་ཟག་བི་གའི། སྤྱོད་ལམ་འདྲ་པོ་ག་འདྲ་ཅིག་ཡིན་པ་ཡིན་ན་སྤྱོད་ལམ་ཡག་ཉེས། ག་འདྲ་ཅིག་ཡིན་པ་ཡིན་ན་དེས་བརྩམས་བཞག་ཡག་གི་ཆོས་དེ་ལ་བརྟག་དཔྱད་བྱས་ནས་མ་ནོར་བ་ཅིག་དང་ལམ་མ་ནོར་བ་ཅིག་བསྟན་བཞག་ཡག་ཅིག་ཡིན་ན་དེ་ལ་ཡིད་རྟོན་དགོས་རེད། འོ་དེ་རེད། གང་ཟག་ལ་མི་རྟོན་ཆོས་ལ་རྟོན། ད་ཆོས་དེ།

རེད་པ་དང། དོན་དེ་པའི་ཕྱིན་ཅི་ལོག་ཕྱིན་པ་ལོག་བྱེད་དུ་ཚིག་ལ་མི་རྟོན། དོན་ལ་རྟོན་དགོས་རེད། ཚིག་ད་སྙན་པོ་ཡོད་རེད་དེ་དོན་དག་དེ་ཕྱིན་ཅི་ལོག་ཆགས་བསྡད་ཡོད་རེད། རེད་པ་དང། དཔེར་ན་སྒྲུང་གི་བཟོ་འདྲ་པོ་དང། འོ་ད་དེ་ནི་ཆགས་ལམ་བསྟན་བཞག་ཡག་གི་བཟོ་འདྲ་པོ་བསྟན་བཅོས་འདྲ་པོ་དེ་ཚོ་སྙན་པོ་ཞེ་པོ་ཅིག་ཡོད་རེད་པ་དང་མར་ཀློག་ཡོང་དུས་མ་རེད་ཟེར་ཡ་མཛུབ་གུ་བཙུགས་ཡ་ཅིག་ཡ་ཡོད་མ་རེད་དེ་ཀུན་ཞེ་དྲག་ཕན་ཐོགས་ཡོད་མ་རེད་བ་དེ་ལ་ཡིད་ཆེས་རྟོན་ཡ་ཡོང་གི་མ་རེད་བ་དེ་ད་མཚན་གཞི་འདྲ་པོ་རེད་འོ་དེ་རེད། ད་དོན་དག་ཡག་པོ་ཅིག་ཚིག་ཡག་པོ་སྙན་པོ་འགྲིག་པོ་དོན་དག་ཡག་པོ་ཅིག་ཡིན་ན་ཡང་དོན་དག་དེ་ལ་དོན་དག་ཡོད་རེད། གནས་ལུགས་མཐར་ཐུག་པ་པའི་གེ་གནས་ལུགས་མཐར་ཐུག་པ་སྟོང་པ་ཉིད་གཏན་ལ་ཕབ་པ་ལ་ཕྱིན་ཅི་མ་ལོག་པ་ཅིག་རེད་འདུག་ན། སྟོང་པ་ཉིད་གཏན་ལ་ཕབ་ཡ་ལ་པའི་ཕན་ཡ་ཅིག་དང་དེ་ལ་པའི་གེ་མི་གནོད་ཡ་འདྲ་པོ་དེ་འདྲ་ཅིག་རེད་འདུག་ན།

འོ་དེ་རེད་ད། དེ་ཡང་མཐར་གཏུགས་ན་རྣམ་ཤེས་ལ་མི་རྟོན། ད་ང་ཚོ་པའི་སོ་སོ་སྐྱེ་བོ་ཕལ་པའི་པི་ཀའི་ཡིད་ཀྱི་སྣང་བ་དེ་ལ་ངེས་པ་ཡོད་མ་རེད་བ། ག་རེ་ཡིན་ནའི་ཐོག་མ་མེད་པ་ནས་པི་ཀའི་བག་ཆགས་བདེན་འཛིན་བག་ཆགས་རེད་ད་ག་རེ་མང་པོ་ཅིག་གི་ལྷད་ཡིན་ཙང་སྣང་བ་ལ་ངེས་པ་ཡོད་མ་རེད། ངེས་པ་མེད་པ་ཡིན་ཙང་སོ་སོ་ལ་སྣང་བ་ཤར་བ་ནང་ལྟར་གྱི་ཕ་གི་དེ་རེད་ཡོད་མ་རེད། སོ་སོ་ལ་སྣང་བ་ནང་ལྟར་གྱི་གྲུབ་ཡོད་མ་ང་ཚོ་མང་ཆེ་གཅིག་ལ་སྣང་བ་དེ། སྣང་བ་ལིང་ལིང་དེ་རང་སོར་བཞག་ནས་འགོག་རྒྱུ་རྭ་ཅན་ཅིག་འཚོལ་གྱི་འདུག་ཟེར་གསུང་ཡང་འདྲ་པར་གང་ག་ལ་བདེན་འཛིན་གྱི་སྣང་བ་ཡོད་རེད་བ། ཡོད་རེད་དེ་སྣང་བ་ལྟར་དུ་གྲུབ་མེད་པ། ཨ་ལེ་དེ་ལ་ཆ་བཞག་ན། བྱས་ཙང་དེ་འདྲས་ཡིན་ཙང། རྣམ་ཤེས་ལ་རྟོན་ཡ་ཡོད་མ་རེད་ཡིད་རྟོན་བྱེད་ཡ་ཡོད་མ་རེད་སོ་སོ་ལ་སྣང་བ། དཔེར་ན་སོ་སོ་དགེ་བའི་བཤེས་གཉེན་ཐ་མལ་པ་ཅིག་མ་གཏོགས་སྣང་གི་མེད་བ་སྣང་གི་མ་རེད་བ་ད་ང་དང་ང་འདྲ་བ་ཡིན་ན།

འོ་ད་སྟོང་ཉིད་མངོན་སུམ་དུ་རྟོགས་བསྡད་པ། འོ་ད་རྟོགས་པའི་ཡེ་ཤེས། འོ་ད་རྒྱལ་སྲས་བྱང་ཆུབ་འཕགས་པ་སོགས་ཀྱི་ཕ་གི་འོ་ད་གཟིགས་ཚུལ་དེ་ལ་ཡིད་རྟོན་དགོས་རེད། འདི་སོང་ཨ་འོང། འོང་དེ་བཞིན་དུ། ད་ཨ་ལས་འདི་ནས་འཁྲུལ་སོང་བ་ལ་བ་ད་ཨ་ལས་ཡུལ་ཤོག་འོང། འདི་ནས།

དེ་ཡང་ཁ་སང་ཞུས་པ་ལྟར་ཉམས་སུ་བླང་བྱའི་ཆོས་ནི་རྒྱ་གར་མཁས་པའི་ལུགས་བཞིན་སྟོན་པ་སངས་རྒྱས་ཀྱིས་གསུངས་པཎྜི་ཏས་གཏན་ལ་ཕབ་གྲུབ་པའི་དབང་ཕྱུག་རྣམས་ཀྱིས་བསྒོམས་ནས་ཉམས་རྟོགས་ཐུགས་རྒྱུད་ལ་འཁྲུངས་པ་ཞིག་དགོས་ཀྱི་རང་གི་ངོས་ནས་ཀྱང་དད་པ་དང་ཤེས་བརྩོན་གྱིས་མི་ཡོང་པའི་ཁར། རེད་བ་ད་སོ་སོའི་ངོས་ནས་ཕ་གི་དད་པ་དང། གོ་བ། བརྩོན་འགྲུས། ག་རེ་གི་ཐོག་ནས་དཔེ་ཞེ་དྲག་མེད་པའི་ཡོང་གི་མེད་པའི་རེད་པ་ད། ཡོང་གི་མེད་པའི་སྒང་དེ་ལ། ད་ཆོས་ཡང་ལྟར་སྣང་ཞིག་ཉམས་སུ་བླངས་ན། འབྲས་བུ་གང་ཡང་མི་འབྱུང་ཞིང། ཤེས་རབ་དང་བརྩོན་འགྲུས་ཅན་མང་པོ་ཆུད་ཟོས་སུ་སོང་བ་མཐོང་ཆོས་ལྟར་ཡིན། གཞན་དུ་ཟབ་ཟབ་ལྟར་སྨྲ་བའི་དག་སྣང་སོགས་ཇི་ལྟར་ཡིན་ཡང་སྔར་ཞུས་པ་ལྟར་ལྷ་ཡི་སྒྲུབ་ཐབས་འདྲ་དང་དེ་ལ་བརྟེན་ནས་ལས་ཚོགས་འདྲ་སྒྲུབ་པའི་ཐབས་ཙམ་ལས་ལམ་གྱི་གཙོ་བོ་རྣམ་གསུམ་ལ་མྱོང་བ་འདོན་ལུགས་ལྟ་ཅི། སྐྱབས་གསུམ་གྱི་ངོས་འཛིན་ཁྱད་པར་བ་ཞིག་ཀྱང་མི་འབྱུང་ལ། དེས་ན་འདིར་ཆུ་མགོ་གངས་ལ་ཐུག་དགོས་པ་ལྟར་ཆོས་ཀྱི་མགོ་ཡང་སྟོན་པ་སངས་རྒྱས་ལ་ཐུག་པ་ཞིག་དགོས་པས་འདི་ལ་ལོང་ཁོམ་ཡོད་ཅིང་རྒྱས་པར་འཆད་ཤེས་ན་སྟོན་པ་སངས་རྒྱས་ནས་བཟུང་བརྒྱུད་པའི་བླ་མ་ཀུན་གྱིས་ལམ་འདི་ཉིད་ལ་བརྟེན་ནས་གོ་འཕང་བརྙེས་པའི་ཚུལ་གྱི་རྣམ་པར་ཐར་པ་འཆད་དགོས་ཀྱང་ཧ་ཅང་མང་བས་ཞུ་མ་ཁོམ་ཞིང། ད་མཛད་པ་པོའི་ཆེ་བ་དེ་རྒྱས་པ་འཆད་ཀྱི་ཡིན་ན་ལམ་རིམ་བླ་མ་བརྒྱུད་པའི་བླ་རྒྱུད་རྣམ་ཐར་ཡོ་རོ་བ་ད་འོ་ད་དེ་ཆ་ཚང་འཆད་དགོས་གོ་ཡོ་རེ། སངས་རྒྱས་བཅོམ་ལྡན་འདས་ནས་འོ་ད་དྲིན་ཆེན་རྩ་བའི་བླ་མའི་བར་གྱི་བླ་མ་བང་འདི་ནི་ཡོ་རོ་བ་དེ་ཚོ་གང་ག་གི་བས་མཛད་པ་རྣམ་ཐར་དེ་འཆད་དགོས་གོ་རེ་གསུངས་རེ། རྒྱས་པ་བྱུང་ན། ད། དེ་ཚོ་ཁོང་གི་འགྲོ་བ་དང་ཁོང་གི་མེད་པ་ཡིན་ཙང་ཧ་ཅང་མང་ཡོད་ཞུ་མ་ཁོམ་ཞིང། མདོར་བསྡུས་ཙམ་ཞུས་ན་ཞེས་སྟོན་པ་ནས་ཇོ་བོའི་བར་གྱི་བརྒྱུད་པའི། དེ་ནས་ད་ཐང་གས་གསུངས་སོང་ང། ཇོ་བོའི་བར་གྱི་བརྒྱུད་པའི་བཀའ་བབས་མི་འདྲ་བ་གཉིས། ད་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས། མཆོག་གི་སྤྲུལ་སྐུ་རྣམ་པ། འོ་ད་འཛམ་བུའི་གླིང་དུ་ཕེབས་བསམ་བཞིན་དུ་ད་སྐྱེ་བ་བཞེས་པའི་ཚུལ་བསྟན་ནས། ད་མཛད་པ་བཅུ་གཉིས་བསྟན་པར་འོ་ད་སྐྱེ་བ་ཡོངས་སུ། ཀ་ས། འོ་ད་ནི་སྐྱེ་བ་མངོན་པར་སྐྱེ་བ་དང་དགའ་ལྡན་ནས་ནི་འཕོ་བ་དང་ལྷུམས་སུ་ཞུགས་དང་བལྟམས་པ་དང་བཟོ་ཡི་གནས་ལ་མཁས་པ་དང། བཙུན་མོ་འཁོར་བཅས་དགྱེས་རོལ་དང་ངེས་འབྱུང་དཀའ་བ་སྤྱད་པ་དང་བདུད་སྡེ་འཇོམས་དང་རྫོགས་པར་ནི་ཟེར་ནས། ད། མྱ་ངན་ལས་འདས་པའི་མཛད་པ་དང་བཅས་པ་བྱས་ནས། མཛད་པ་བཅུ་གཉིས་བསྟན་པར་བ། མཛད་པ་བཅུ་གཉིས་དེའི་ནང་ནས་མཛད་པ་ཀུན་ནས་མཆོག། འོ་ན། གསུང་གི་མཛད་པ་མཆོག་ཡིན་གསུངས་པ་ན་ད། འོ་ད་ཆོས་ཀྱི་འཁོར་ལོ།

ཕར་ཕེབས་ནས། བཱ་ར་ན་སི་ལ། ཨ་ནི་ཆོས་ཀྱི་འཁོར་ལོ་བདེན་བཞིའི་ཆོས་འཁོར། འཁོར་ལོ་དང་པོ། འོ་ད་བདེན་བཞིའི་ཆོས་འཁོར། བཱ་ར་ན་སི་ལ་དེ་ནས་འཁོར་ལྔ་སྡེ་བཟང་པོ་ལ་སོགས་པའི་འོ་ད། འཁོར་ཚོགས་ལ་ཨ་ནི་བདེན་བཞིའི་ཆོས་ཆོས་འཁོར་བསྐོར་ནས། བདེན་པ་བཞི་ལ་བརྩམས་པའི་དེ་ནི་ཆོས་ཀྱི་འཁོར་ལོ་དང་པོ་དེ་བསྐོར། དེ་ནས་བྱ་རྒོད་ཕུང་པོའི་རི་ལ། བདེན་བཞིའི་ཆོས་འཁོར་དེ་བརྒལ་ཏེ་རེ་བ་དང། དྲུག་པའི་ཚེས་བཞི། གཅིག་གཅིག་གཉིས་གཉིས་བྱས་ན་ཚེས་ལྔ་དྲུག་འདྲ་བོ་ཆགས་འགྲོ་ཡོད་ད་ཡོངས་གྲགས་འདྲ་བོ་ཚེས་བཞི་རེད་དྲུག་པའི་ཚེས་བཞི་ལ། འོ་ད་བདུད་རྩི་ལྟ་བུའི་ཆོས་ཤིག་ཁོ་བོས་རྙེད་སུ་ལ་བསྟན་ཀྱང་གོ་བར་མི་ནུས་པས་མི་སྨྲ་ནགས་ཀྱི་ཚལ་དུ་གནས་པར་བྱ་གསུངས་པའི་སྒང་ལ། ཨ་ནེ་ཡི་གེ་སྐུལ་མ་ཞུས་ནས་ལྷའི། དབང་པོ་བརྒྱ་བྱིན་དང་ཚངས་པ་དང། ཨ་དེ་ཚོས་གི་བི་གེ། ཨ་ནེ་ཆོས་འཁོར་བསྐོར་རོགས་གནང་ཟེར་བི་གེ་ཡི་གེ་ཞུས་ནས། ཨ་ནེ། དྲུག་པའི་ཚེས་བཞི་ལ་དེ་ནས་བདེན་བཞིའི་ཆོས་ཀྱི་འཁོར་ལོ་བསྐོར། ཨོ་དེ་རེད། ད་དེ་ནས་དེའི། ཕྱི་ལོ་སི་ཧོར་བ་ལ། ཨ་ནེ་བི་གེ། ལ། དེ་ནས་ནག་པ་ཟླ་བའི། ཚེས་པ་བཅོ་ལྔ་ཟླ་བ་གསུམ་པའི་ཚེས་པ་བཅོ་ལྔ་ལ། དེ་ནས་བྱ་རྒོད་ཕུང་པོའི་རི་ལ། ཀ་བ་བ། འོ་ད་དེ་ནས། ད་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཆོས་འཁོར་བསྐོར། ཡུམ་ད་ལྟ་ང་ཚོའི་ཀློག་ཡ། འབུམ་དང། ཉི་ཁྲི་དང་བརྒྱད་སྟོང་པ་ཚད་ཀྱི་དུ་བ། འོ་ད་དེའི་སྐོར་དེ། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་མཚན་ཉིད་མེད་པའི་འཁོར། འོ། འཁོར་ལོ་གཉིས་པ་དེ། འོ་ད་དེ་དུས་བསྐོར། དེ་དང་མཉམ་དུ། དེ་དང་དུས་མཉམ་དུ་ལྷོ་ཕྱོགས་རྒྱ་གར་ལྷོ་ཕྱོགས་དཔལ་ལྡན་འབྲས་སྤུངས་ཀྱི་བུམ་པའི་ནང་ལོགས་ལ་དཔལ་ལྡན་འབྲས་སྤུངས་ཀྱི་མཆོད་རྟེན་ཆེན་པོ་ཞེ་པོ་ཅིག་དང། དེའི་ནང་ལོགས་ལ་བའི་འཁོར་ཚོགས་པའི་སྟོང་ཕྲག་མང་པོ་བྱུང་ཡང་མ་གཞི་ད་ལྟ་ཡེ་ཤེས་ཀྱི་རང་སྣང་གི་གྲུབ་བསྡད་པ་འདྲ་བོ་སངས་རྒྱས་ཀྱི་བྱིན་གྱིས་བརླབས་བཞག་པས་བྱིན་གྱིས་བརླབས་ཡོང་དུས། ཡུལ་ཆུང་ཆུང་ཅིག་ཡིན་ན་ཡང་དཔེ་ཆེན་པོ་ཆགས་འགྲོ་གི་ཡོད་རེད། བྱ་རྒོད་ཕུང་པོའི་རི་དེ་ཆུང་ཆུང་ཅིག་མ་གཏོགས་མི་འདུག་བ་ང་ཚོས་ད་ལྟ་འགྲོ་བའི་སྒང་ལ། ཆོས་འཁོར་བསྐོར་བའི་རྩེ་ནང་ལ་མི་བརྒྱ་གཉིས་བརྒྱ་ཞེ་གང་འཚང་ཁ་བརྒྱབ་དགོས་ཡ་འདྲ་པོ་ཆགས་བསྡད་ཀྱི་འདུག་བ། འདུག་དེ་དེ་དུས་པའི་གོ་སོག་དཔེ་མང་པོ་ཞེ་པོ་ཅིག་སངས་རྒྱས་ཀྱི་བྱིན་གྱིས་བརླབས་བཞག་རེད་བ། སངས་རྒྱས་ཀྱི་བྱིན་གྱིས་བརླབས་བཞག་ཡོང་དུས་ག་རེ་ཡིན་ན་ཡང་ཡོང་ཡ་འདྲ་པོ་ཞིག་རེད། མཚམས་གཅིག་ལ་པའི་སངས་རྒྱས་པའི་འཇིག་རྟེན་པའི་ཐུགས་པའི་མངོན་དུ་མཛད་ཡོང་དུས་སྒང་ལ་འབུ་སྲིན་ཚུན་ཆད་ཀྱིས་སངས་རྒྱས་ཀྱི་ཐུགས་ལ་ག་རེ་དྲན་པ་དེ་ཧ་གོ་ཡ་འདྲ་པོ་གནང་ཡ་ཡོད་རེད། ཐུགས་ལ་ག་རེ་དྲན་གྱི་ཡོད་པ་དེ་འབུ་སྲིན་ཚུན་ཆད་ཀྱིས་ཧ་གོ་ཡ་འདྲ་བོ། དུས་རྒྱུན་འབུ་སྲིན་གྱི་ལ་མངོན་ཤེས་ཡོག་མ་རེད་བ། ཡོག་མ་རེད་དེ་སངས་རྒྱས་ཀྱི་བྱིན་གྱིས་བརླབས་ཡོང་དུས་དེ་འདྲི་ཆགས་ཀྱི་ཡོག་རེད། ཨོ་དེ་འདྲི་གི་སོ་འདྲ་བོ་རེད་ད་གང་ཅིག། ལྷོ་ཕྱོགས་པའི། དཔལ་ལྡན་འབྲས་སྤུངས་ཀྱི་མཆོད་རྟེན། ལ། དེ་ནས་གསང་སྔགས་ཀྱི་ཆོས་འཁོར། བསྐོར་ཡ་དང་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཨོ་ད་དེ་ནས་གསུང་ཡ་གཉིས། དུས་གཅིག་ཏུ་གསུངས་པ་ཡིན། འོ་ད་དེ་རེད། དེ་གསུང་ཡ་དེ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གླེང་གཞི་གི་ནང་ལོགས་ལ། གསུངས་ནས་གླེང་གཞི་དང་ཡོངས་གཏད་ཀྱི་ནང་ལོགས་ལ། འོ་ད། འོ་ད་དེ་ནས། ང་ད་ལྟ། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་གསུང་མཁན་གྱི་སྟོན་པ་ཤཱཀྱ་ཐུབ་པ། དེ་ང། ད་ལྟ་ཕི་གེ། ལྷོ་ཕྱོགས་དཔལ་ལྡན་འབྲས་སྤུངས་ཀྱི་ཡུལ་ལ་གསང་སྔགས་ཀྱི་ཆོས་འཁོར་གསུང་མཁན་དེ་ཡང་ང་ཡིན། གསུངས་པ་རེད། ང་ཡིན། དེ་ཡིན་པ་དེ་ངའི་ལྕེ་དེ་མི་འདྲ་བ་ཅིག་ཡོད་རེད། ལྗགས་དེ་འདུག་སེ་བྱས་ནས། འདུག་སེ་བྱས་ནས་ཕི་གེ། ས་ལ་ཐུག་པ་འདྲ་པོ་བྱས་ནས། ད་ལྟ་མི་འདྲ་བ་ཡིན་པ་དཔེ་སྟོན་ཡ་འདྲ་པོ་ཅིག་རེད་བ་ད། མ་གཞི་ད་རྫུ་འཕྲུལ་དེ་ལས་ལྷག་པ་གནང་རྒྱུ་ཡོད་རེད་བ་ཡོད་ཡ་ད། ཨོ་འདུག་སེ་བྱས་ནས་ཡིད་ཆེས་པའི་དོན་དག་ལ་ཨོ་འདུག་སེ་གསུངས་རེད། ད་ཆོས་འཁོར་བསྐོར། བྱས་ཙང་དེ་ནི་ད་འཁོར་ལོ་བར་པ་བསྐོར་ནས་ད་ཡངས་པ་ཅན་ལ་སོགས་པ་དེ་ཚོ་ལ་དེ་ནི་འཁོར་ལོ་ཐ་མ་དེ་བསྐོར་རེད་བ་ད། ད་ད་ལྟ་འཁོར་ལོ་བར་པའི་སྐབས་སུ་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དེ་ནི་དངོས་སྟོང་ཉིད་ཀྱི་རིམ་པ་སྦས་དོན་མངོན་རྟོགས་ཀྱི་རིམ་པ་དེ་ཚོ་གཉིས་གསུངས་ནས་དངོས་བསྟན་སྟོང་ཉིད་ཀྱི་ལམ་གྱི་རིམ་པ་ད་ཟབ་མོའི་ལམ་གྱི་རིམ་པ་དེ

ད་དེ་ནས་མ་རྗེ་བཙུན་བྱམས་པ་མགོན་པོ་ནས་ཨཱ་འཕགས་པ་ཐོགས་མེད་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་ནས་ད་འདི་ནང་ལ་ཡོག་རེད་ལོ་རྒྱུས། རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་ནས་ལོ་བཅུ་གཉིས་བར་དུ་བསྒྲུབས་ནས་རྗེ་བཙུན་བྱམས་པ་མགོན་པོ་ཞལ་གཟིགས་དགའ་ལྡན་གྱི་ཡུལ་ལ་ཕེབས། ལྷ་ཡི་དྲོ་སྐལ་གཅིག་གི་རིང་འགའ་ལ་མི་ལོ་ལྔ་བཅུ་ཙམ་ཅིག་གི་ལྷ་ཡི་དྲོ་སྐལ་གཅིག་གི་རིང་འགའ་ལ་བྱམས་ཆོས་སྡེ་ལྔ་ལ་སོགས་པ་དེ་ཚོ་གང་ཅིག་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་གང་ག་ལོ་གསན་ནས་ཨཱ་ནི་འཛམ་བུའི་གླིང་ལ་མ་ཕེབས། ཨ་ནི་དར་ཞིང་རྒྱས་པར་མཛད་ནས། ད་དེ་ནས་མ། འདི་རེད་བ་ད་བྱམས་པ་ཐོགས་མེད་དབྱིག་གཉེན་རྣམ་གྲོལ་སྡེ་མཆོག་སྡེ་དུལ་བའི་སྡེ་དང་གྲགས། སེང་བཟང་ཀུ་ས་ལི་གཉིས་གསེར་གླིང་པ། འོ་ད་དེ་ནས་མ་བྱས་ནས། དེ་ནས། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་འབྲོམ་སྟོན་པ་ནས་མ་བྱས། འོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བར་དུ་མ། འོ་འདུག་སེ་རེད། རྗེ་བཙུན་འཇམ་པའི་དབྱངས་ནས། ཨ་ནི། ཕི་གེ་མགོན་པོ་ཀླུ་སྒྲུབ་བྱས། སྤང། བྱས་ནས་མ། དེ་ནས། རེ་བ་དང། ད་གང་བྱས་མ། ཟབ་མོའི་ལམ་གྱི་རིམ་པ་དེ་རེད། དེ་ནས། ལམ་གྱི་རིམ་པ། ད་ལྟ་སྦྱོར་ཆོས་ཀྱི་བླ་བརྒྱུད་ནང་ལ་ཡོད་བསྡད་པ་ནང་དག། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་ནས་མ་བྱས་ནས། དེ་བྱས་ནས་ཟབ་རྒྱས་གཉིས་ཀྱི་བཀའ་བབས་བཀའ་བབས་དང་འོག་ཏུ་ཟེར། ལམ་གྱི་རིམ་པ། དེ་ནས། དེ་ལྟར་ཇོ་བོ་ནས་བརྒྱུད་པའི་ཆུ་བོ་གཅིག་འདྲེས་སུ་གྱུར་ཏེ། བཀའ་བབས་མི་འདྲ་བ་གཉིས་སུ་བྱུང་ལུགས། ཇོ་བོ་ནས་བརྒྱུད་པའི་ཆུ་བོ་གཅིག་འདྲེས་སུ་གྱུར་ཚུལ་རྣམས་མདོར་བསྡུས་ཏེ་གསུངས། དེ་ལྟར་ཇོ་བོ་ནས་བརྒྱུད་པའི་ཆུ་བོ་གཅིག་འདྲེས་སུ་གྱུར་ཏེ་ཇོ་བོས་བོད་དུ་མུན་ཁུང་གི་གསེར་ལ་སོགས་པའི་དངོས་པོ་སྒྲོན་མེས་གསལ་བར་བྱས་པ་ལྟར་འདིས་ཀྱང་བྱང་ཆུབ་ཀྱི་ལམ་གསལ་བར་བྱས་པས་བྱང་ཆུབ་ལམ་སྒྲོན་མཛད། བྱང་ཆུབ་ལམ་སྒྲོན་ཞུ་དགོས་ཡ་དེ་ལམ་གྱི་སྒྲོན་མ། སྒྲོན་མ་ཟེར་ན་མཆོད་མེ་རེད་བ་ད་མུན་པ་སེལ་ཡ་ལ་འོ་དེ་རེད། བྱང་ཆུབ་ལམ་སྒྲོན་མཛད། ལམ་ལམ་རིམ་ལམ་རིམ་ཞེས་མིང་གི་ཐ་སྙད་ཀྱང་དེ་ནས་བྱུང། དེ་ཕྱིན་ཆད་ལམ་རིམ། ལམ་མཆོག། ལམ་མཆོག་སྒོ་འབྱེད་གསལ་བྱེད་ལམ་རིམ་གསལ། བསྟན་རིམ་སོགས་ཐམས་ཅད་ཀྱི་བཤད་བྱ་རྩ་བའི་གཞུང་དེ་ལམ་སྒྲོན་ཡིན་པས་ཇོ་བོ་ཡང་དེ་རྣམས་དོན་གྱི་མཛད་པ་པོར་སོང་བས། རྗེ་བདག་ཉིད་ཆེན་པོས་ཀྱང་ལམ་རིམ་ཆེན་མོའི་ནང་དུ་ས་དེ་མཛད་པ་པོ་ཉིད་འདིའི་ཡང་མཛད་པ་པོའོ་ཞེས་གསུངས་པ་རེད། འོ་འདི་རེད་ད་དོན་གྱིས་དེ་ནི།

ཅིག། དེ་ལྟར་ཐུགས་ཆུང་ཅིག་ཡིན་མདོག་མདོག་འདྲ་པོ་རེད་པ་དང། ཡོན་ཏན་བུམ་ནང་གི་མར་མེ་འདྲ་པོ། བྱས་ནས་སྦས་ནས་བཞུགས་ཀྱི་ཡོད་ཙང། ད་དོན་གྱི། མཛད་པ་པོ་རེད། དོན་དག། བྱང་ཆུབ་ལམ་གྱི་སྒྲོན་མ་ནས་གང་གསུངས་པ། དེ་དང་གཅིག་པ་ཡིན་གསུངས་ཡག་རེད་ཅེས་རེད་ད། ལམ་རིམ་ཆེན་མོ་འདི། ཞེས་གསུངས་པ་རེད། དེས་ན་འདིར་ཇོ་བོའི་རྣམ་ཐར་རྒྱས་པར་འཆད་དགོས་མོད། དེ་ཙམ་མི་ལྕོགས་ཀྱང་མདོར་བསྡུས་ཙམ་ཞུས་ན། དེ་ལ་གསུམ། རིགས་ཕུན་སུམ་ཚོགས་པ་སྐྱེ་བ་བཞི་པའི་ཚུལ། རྟེན་དེ་ལ་ཡོན་ཏན་བརྙེས་པའི་ཚུལ། བརྙེས་ནས་བསྟན་པ་ལ་བྱ་བ་མཛད་པའི་ཚུལ། དང་པོ་རིགས་ཕུན་སུམ་ཚོགས་པར་སྐྱེ་བ་བཞེས་པའི་ཚུལ་ལ། ཇོ་བོ་ཆེན་པོ་འཁྲུངས་པའི་ཡུལ་ནི། རྒྱ་གར་ཀཱ་ལི་ཀཱ། རྒྱ་གར། ཀཱལ་ཀཱ་ཏའི་ས་ཁོངས་ཤིག་ཏུ་ཡོད་པར་གསུངས། སྐྱབས་རྗེ་རྡོ་རྗེ་འཆང་དབུ་མ། གསུང་ཆོས་གང་འཛམ་དུ་གསུང་གི་ཡོད་པ། ད་སྔ་མ་སྔ་མ་གནས་གཟིགས་ཕེབས་པའི་སྒང་ལ། ལྔ་བཅུ་ང་བདུན་ལོ་དེ་བ་མིན་འགྲོ་ཀ་ལི་ཀ་ཏ་དེ་བ་སྐྱབས་རྗེ་རྡོ་རྗེ་འཆང་ཆིབས་བསྒྱུར་གནང་རྩིས་བཅོས་གནང་གནང་ནས་ཨ་ནི་ཇོ་བོ་རྗེ་སྔ་མ་པའི་འཁྲུངས་ས་གི་རྒྱལ་པོའི་ཁང་པ། དེ་ཚོའི་ད་ཆ་ཚང་དང་ཡོད་མེད་གང་ཞིག་དེ་གཞི་འདྲ་པོ་དེ་འདྲ་གཟིགས་པའི་བཟོ་འདྲ་པོ། འདི་ནི། འདི་ནི། འོ་དེ་ཡིན་པ་ལ་དེ་ནི། ཀ་ལ་ཀ་ཏའི་ས་ཁོངས་ཤིག་ཏུ་ཡོད་པར་གསུངས། ད་བང་ལ་དེ་ཤི་རེད་ཟེར་ཡ་དེང་སང་དེ་འདྲའི་ཡོག་རེད་པ་ད་བཤད་ཡིན་ན་ཡང་སྐབས་དེ་ལ་འདུག་སེ་ཡིན་པ་འདྲ་རྒྱ་གར་ཀ་ལ་ཀ་ཏའི་ས་ཁོངས་ཤིག་ཏུ་ཡོད་པར་གསུངས། དཔེར་ན་འདི་ནས་སངས་རྒྱས་ཐུགས་རྗེ་ཅན་འཁྲུངས་ས་ཡང་ལུམ་བྷི་ནི་རེད་པ་ད། ལུམ་བྷི་ནི་ད་ད་ཨ་ནི་བལ་ཡུལ་གྱི་ས་ཁོངས་རེད་དེ་ཡོད་རེད་པ་ད། བལ་ཡུལ་གྱི་ས་ཁོངས་བི་ཀའི་ད་ད་རེད་དེ་ཡོད་རེད་པ་ད། སྐབས་སྐབས་ལ་སྐབས་སྐབས་ཡང་རྒྱ་གར་གྱི་ས་ཁོངས་ཆགས་སྐབས་སྐབས་བལ་ཡུལ་གྱི་ས་ཁོངས་ཆགས་ད་དེ་འདྲའི་འགྱུར་འགྲོ་ཡ་ད་མང་པོ་ཡོད་རེད་པ་ད། དཔེར་ན་སངས་རྒྱས་འཁྲུངས་པའི་སྐབས་ལོ་སྟོང་ཕྲག་གཉིས་ལྷག་ལྷག་གི་གོང་ལ་ཡིན་དུས་འོ་དེ་རེད། དེ་ཡིན་ཙང་བོད་ཀྱི་བི་གའི་བསྟན་བཅོས་མང་པོ་ནང་ལ། འདི་ནི་སངས་རྒྱས་འཁྲུངས་ས་རྒྱ་གར་འཕགས་པའི་ཡུལ་ཡིན་པ་གཞི་ཆགས་ཅིག་ནས་གསུངས་ཡོད་རེད། དེ་ནོར་ཡོད་མ་རེད། རེད་པ་ད། དེ་ནོར་ཤག་ད་ད་ལྟ་ད་དེ་བལ་ཡུལ་གྱི་ས་ཁོངས་རེད་འདུག་བ་ཟེར་བལ་ཡུལ་ས་ཁོངས་ད་རེད་ཡོད་རེད་བ་རེད་བ་ད། འོ་འདུག་སེ་རེད། སྔ་མ་སངས་རྒྱས་འཁྲུངས་པའི་སྒང་ལ། བལ་ཡུལ་ཟེར་རྒྱ་གར་ཟེར་དབྱེ་འབྱེད་ཞེ་དྲག་མེད་པ་ཅིག། ས་ཆའི་བར་རྩོད་རོགས་པ་དག་དབྱེ་འབྱེད་མེད་པར་བྱས་གང་རྒྱལ། རྒྱ་གར་འཕགས་པའི་ཡུལ་ལ་འཁྲུངས་པ་རྩིས་དགོས་རེད། དེ་མ་གཏོགས་ལུང་པ་གཞན་དག་ཅིག་ལ་འཁྲུངས། སངས་རྒྱས་ཟེར་དུས་ཡང་ལུང་པ་གཅིག་གཞན་དག་ཅིག་ལ་ཕེབས་དགོས་ཡ་འདྲ་བོ་ཅིག་དེ་འདྲའི་དགོས་མ་རེད་པ་ད་སངས་རྒྱས་ད་ད་ལྟ་བལ་ཡུལ་རང་རེད་དེ་ཡོད་རེད་འོ་འདུག་སེ། འོ་དེ་ནང་ལྟར་གྱི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤའི་འཁྲུངས་ས་དེ་ཡང་ཀ་ལི་ཀ་ཏ་ས་ཁོངས་སྔ་མ་ཡིན་པར་གྲགས། དེ་བྱས། དེ་ནས་རྒྱལ་པོ་དད་པ་བརྟན་པོ་ཞུ་བ་ཅིག་སྔ་མ་བྱུང་ཡོད་རེད་པ་ད་འོ་དེས་ཀླུ་བསྒྲུབས་ནས་ཀླུ་ཡི་བི་གའི་དངོས་གྲུབ་འདྲ་བོ་སྦྱིན་ནས་ཀླུས་ཀྱི་བའི་ཕོ་བྲང་བཞེངས་ཡག་གི་ལོ་རྒྱུས་ཅིག་ཡོད་རེད་པ་འོ་དེ་དང་རྣམ་པ་མཐུན་པ་ཅིག་འདུག་གསུང་ཡ་ཅིག་གསུང་གི་འདུག་བ་དེ་དེ་དུས་སྔ་མ་སྔ་མ་དེ་དང་འདྲ་པོ་གཅིག་དེ་ནང་གསུངས་པ་ནང་ལྟར་ཕོ་བྲང་དེ་ཚོ་དེ་རིགས་འདུག་སོང་ཡང་རྗེས་འོག་ཏུ། ང་དེ་འདྲ་གཅིག་དྲན་དེ་རེད། ཨ་ནི་སྐྱབས་རྗེ་ཛེ་སྨད་རྡོ་རྗེ་འཆང་གི་དེ་གསུང་གི་ཡང་ཟིན་བྲིས་དེ་ཚོའི་ནང་ལ་ཀ་ལི་ཀ་ཏ་འོ་འདུག་སེ་བཀའ་གནང་སོང་ཡང་དེ་ཚོའི་ནང་ལའང་མཐུན་གི། དང་པོ། རིགས་ཕུན་སུམ་ཚོགས་པ་སྐྱེ་བ་བཞེས་པའི་ཚུལ་ལ་ཇོ་བོ་ཆེན་པོ་འཁྲུངས་པའི་ཡུལ་རྒྱ་གར་ཀ་ལི་ཀ་ཏའི་ས་ཁོངས་ཤིག་ཏུ་ཡོད་པར་གསུངས། ཤར་ཕྱོགས་ཟ་ཧོར་གྱི་ཡུལ་བྷང་ག་ལ་ཞེས་བྱ་བའི་གྲོང་ཁྱེར་ཆེན་པོ། ཉེ་འཁོར་གྱི་འབངས་མི་ཁྱིམ་འབུམ་ཕྲག་གཅིག། འབངས་ཀྱི་སྐྱེ་བོ་སྟོང་ཕྲག་སོ་ལྔ་ཡོད་པ། ཕོ་བྲང་གསེར་གྱི་རྒྱལ་མཚན་ཅན་ཞེས་བྱ་བ་གསེར་གྱི་རྒྱ་ཕུབ་བཅུ་གསུམ་དང་གསེར་གྱི་རྒྱལ་མཚན་སྟོང་ཕྲག་ཉེར་ལྔ་ཡོད་པ། ལོངས་སྤྱོད་མངའ་ཐང་ཤིན་ཏུ་ཆེ་བ་ཞིག་ཡིན་ས། དེར་ཡབ་རྒྱལ་པོ་དགེ་བའི་དཔལ་དང་ཡུམ་དཔལ་མོ་འོད་ཟེར་ཅན་གཉིས་ཀྱི་སྲས་སུ། བོད་ཆུ་རྟ། ཕྱི་ལོ། དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལ་ངོ་མཚར་བའི་ལྟས་དུ་མ་དང་བཅས་སྐུ་བལྟམས་སོ། གཉིས་པ་རྟེན་དེ་ལ་ཡོན་ཏན་བརྙེས་པའི་ཚུལ་ནི། དེ་ནས་རྒྱལ་སྲས་གཞོན་ནུ་དེ་འཁྲུངས་ནས། ཟླ་བ་བཅོ་བརྒྱད་ལོན་པ་ན་ཉེ་འགྲམ་གྱི་གཙུག་ལག་ཁང་བི་ཀ་མ་ལ། པུ་རི། ད་གཙུག་ལག་ཁང་ཅིག་ཡིན་པ་འདྲ། ལྷ་ཁང་ཅིག། ཡབ་ཡུམ་གྱིས་གདན་དྲངས་པ་ན། ལམ་དུ་གྲོང་ཁྱེར་གྱི་སྐྱེ་བོ་ཐམས་ཅད་རྒྱལ་སྲས་གཞོན་ནུ་དེ་མཇལ་བའི་ཕྱིར་ལྷགས་པས། མི་ཁྲོམ་ཆེན་པོ་གཟིགས་པ་ན། འདི་དག་སུ་ཡིན་ཞེས་ཡབ་ཡུམ་ལ་དྲིས་པས། ཡབ་ཡུམ་གྱིས། འདི་དག་ཁྱོད་ཉིད་ཀྱི་འབངས་འཁོར་ཡིན་ནོ་ཞེས་ཞུས་པ་ན། ཨ་ནི་སྙིང་རྗེ་ཆེན་པོས་གཟིགས་ཏེ། དེ་དག་བདག་བཞིན་ཕ་མ་ཕུན་ཚོགས་ཤིང་རྒྱལ་སྲིད་མངའ་ཐང་བསོད་ནམས་འབར་བ་ཡི་མི་དབང་སྲས་ཀྱི་ཐུ་བོར་རབ་བསྐྲུན་ཏེ། དེ་ནས། ཐམས་ཅད་དམ་པའི་ཆོས་ཀྱིས་འཚོ་བར་ཤོག་ཅེས་གསུང་སྙན་པོས་བརྗོད་པ་ན་ཐམས་ཅད་ཤིན་ཏུ་ངོ་མཚར་བར་གྱུར། འཁྲུངས་ནས་ཟླ་བ་བཅོ་བརྒྱད་མ་གཏོགས་རེད་ཡོད་མ་རེད་དེ་འོ་དུས་ལྟ་དུས་འདི་འདྲ་གསུངས་པ་རེད་ངོ་མཚར་བར་གྱུར། དེ་ནས་གཙུག་ལག་ཁང་དུ་ཕེབས་ནས་དགེ་འདུན་རྣམས་ལ་བསྙེན་བཀུར་དང་མཆོག་གསུམ་གྱི་རྟེན་རྣམས་ལ་མཆོད་པ་ཕུལ་ཏེ་ཕྱག་འཚལ་ཞིང་སྨོན་ལམ་འདེབས་པ་ན། ཡབ་ཡུམ་སོགས་གཞན་ཐམས་ཅད་ཀྱིས་ནི་ཚེ་རིང་ཞིང་ནད་མེད་པ་རེད་རེད་བ་ད་ང་ཚོའི་སྨོན་ལམ་རྒྱབ་སྟངས་འདི་རེད་མཆོད་ཁང་ནང་སླེབས་པ་ད་ག་ཚེ་རིང་པོ་ཡོང་བ་ཤོག་ནད་མེད་པ་བྱེད་འོང་འདི་རེད། ཡབ་ཡུམ་སོགས་ཀྱིས། སོགས་གཞན་ཐམས་ཅད་ཀྱིས་ཚེ་རིང་ཞིང་ནད་མེད་པ་དང་ལོངས་སྤྱོད་ཕུན་སུམ་ཚོགས་པ་དང་ཕྱི་མ་ངན་སོང་དུ་མི་ལྟུང་བ་བདེ་འགྲོར་སྐྱེ་བ་སོགས་སྨོན་ལམ་བཏབ། རྒྱལ་སྲས་བདག་ཉིད་ཆེན་པོ་འདི་ནི། བདག་ནི་དལ་འགྱུར། བདག་ནི་དལ་འབྱོར་མི་དབང་ལུས་ཐོབ་ཅིང་སྐྱོན་མེད་དབང་པོས་དཀོན་མཆོག་གསུམ་མཐོང་ཞིང། དལ་འབྱོར་གྱི་མི་ལུས་ཐོབ་སོང་ཟེར་དལ་འབྱོར་རྙེད་དཀའ་ནས་སུ་གསུང་འདུག་བ་དལ་འབྱོར་གྱི་མི་ལུས་ཐོབ། སྐྱོན་མེད་དབང་པོས་ཨ་ནི་དཀོན་མཆོག་གསུམ་གྱི་རྟེན་མཐོང་ཞིང་ཟ། རྟག་ཏུ་གུས་པས་དཀོན་མཆོག་སྤྱི་བོར་བླངས། སྐྱབས་འགྲོ་དེ་རེད་དེ་རིང་ཉིད་ནས་སྐྱབས་གནས་མཛད་དུ་གསོལ། ནམ་ཡང་ཁྱིམ་པའི་ཆོས་ཀྱིས་མ་བཅིངས་པར་དགེ་འདུན་དབུས་སུ་ཆོས་འབྱོར་ཐོབ་པ་དང། ང་རྒྱལ་མེད་པར་དཀོན་མཆོག་མཆོད་བྱེད་ཅིང་སྐྱེ་བོ་ཡོངས་ལ་སྙིང་རྗེས་ལྟ་བར་ཤོག། ཅེས་སྨོན་ལམ་མཛད་པ་ན། དེར་འཚོགས་པའི་སྐྱེ་བོ་ཐམས་ཅད་དང་དཀར་ཕྱོགས་ལྷ་རྣམས་ཀྱང་དགའ་ཞིང་མགུ་ནས་བདག་ཉིད་ཆེན་པོ་འདི་ལ་དད་པ་ལྷུར་བྱེད་པར་གྱུར་ཏོ། ཇོ་བོ་རྗེས་ཚེ་འདི་ལ་ཆོས་གསུངས་པའི་ཐོག་མ་དེ་ཡིན་པར་བཀའ་གདམས་གླེགས་བམ་ལས་གསུངས་སོ། རྒྱལ་སྲས་འཁྲུངས་ནས་ཟླ་བ་བཅོ་བརྒྱད་ལས་མ་སོང་བའི་སྐུ་ཆུང་ངུ་དེས་སྐྱབས་འགྲོ་དང་སེམས་བསྐྱེད་ལས་བརྩམས་ཏེ་གསུང་འདི་ལྟ་བུ་གསུངས་པའི་རྣམ་ཐར་འདི་ཙམ་ཡང་ཤིན་ཏུ་དད་པའི་གནས་ཡིན། དེ་ནས་རིམ་གྱིས་སྐུ་ནར་སོན་ཏེ། བཀའ་གདམས་གླེགས་བམ་ལས་དེ་ནས་རྒྱལ་བུས་ལོ་གསུམ་ལོན་པ་ན། ད་གིན་ཟླ་བ་བཅོ་བརྒྱད་རེད་པ་ད་ལོ་གསུམ་ལོན་པ་ན་རྩིས་དང་ཡི་གེ་སྒྲ་ལ་བས་མཁས་པར་གྱུར། དགུང་ལོ་གསུམ་པའི་སྒང་ལ་བས་རྩིས་དང་ཡི་གེ་པས་དེ་ཚོ་ལ་མཁས་པ་ཞེ་དྲག་ཆགས། དེ་ནས་རྒྱལ་བུས་ལོ་དྲུག་ལོན་པ་ན་ཕྱི་ནང་གཉིས་ཀྱི་བྱེ་བྲག་འབྱེད་པར་གྱུར་ཞེས་གསུངས་པ་ལྟར་མཁས་པར་གྱུར། ཕྱི་ནང་གི་བྱེ་བྲག་འབྱེད་ཤེས་པ་ཤིན་ཏུ་དཀའ་བ་ཞིག་ཡིན་ཚོད་གདའ་སྟེ། ཇོ་བོས་རྒྱ་གར་ན་ཕྱི་ནང་གི་བྱེ་བྲག་འབྱེད་ཤེས་པ་ད་ཇོ་བོ་རྗེ་བོད་ལ་ཕེབས་པ་ད་བོད་ལ་ཕེབས་ནས་གསུངས་པ་འདྲ་བོད་ལ་ཕེབས་ནས་གསུངས་ནས་ཨ་ནི་རྒྱ་གར་ནང་ཕྱི་ནང་གི་བྱེ་བྲག་འབྱེད་ཤེས་མཁན་དེ་འབྱེད་ཤེས་པ་ང་དང་གསུངས་ད་ཇོ་བོ་རྗེ་རང་དང་ཨ་ནི་པཎ་ཆེན་ནཱ་རོ་པ་དང་ཨོ་ད་ཤཱནྟི་པ། གསུམ་ལས། ཡོད་མ་རེད། བཞུགས་མེད། དེ་གསུམ་མ་གཏོགས། ནཱ་རོ་པ་ནི་འདས། ད་རྗེས་ནས་བོད་ལ་ཕེབས་ནས་རེད་པ་ད་ནཱ་རོ་པ་ནི་འདས། ང་བོད་དུ་འོང། ད་ཙ་ན་རྒྱ་གར་ན་ཡང་ངན་འདི་ཆེ། ད་ཕྱི་ནང་གི་བྱེ་བྲག་འབྱེད་ཤེས་མཁན་གི་མཁས་པ་པས་ཧ་ལམ། ད་དཀོན་པོ་ཆགས་པ་རེད་གསུངས་རེད། འདི་ནས་ངན་འདི་ཆེ་ཞེས་གསུངས་པས། ཇོ་བོའི་དགུང་ལོ་དྲུག་ལོན་པ་ན་ཕྱི་ནང་གི་བྱེ་བྲག་འབྱེད་པ་ནི་དེ་དུས་ནས་ཤིན་ཏུ་མཁས་པའི་རྟགས་ཡིན་པར་སྣང། ད་ཕྱི་ནང་གི་བྱེ་བྲག་འབྱེད་ཡ་དེ་ཞེ་དྲག་གི་དཀའ་ལས་ཁག་པོ་ཡིན་པ་ཡིན་ན་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དགུང་ལོ་དྲུག་ལོན་པའི་སྒང་ལ་ཕྱི་ནང་གི་བྱེ་བྲག་འབྱེད་ཀྱི་ཡོད་རེད་པ་ཨ་ནི་མཁས་པ་ཆེན་པོ་ཅིག་ཡིན་པ་འདྲ་གསུངས་རེད་མཁས་པ་ཆེན་པོ་དེ་དུས་ནི།

སྐྱབས་འགྲོ་ཁས་ལེན་ན་སྐྱབས་འགྲོ་ཡོད་ན་ནང་པ་རེད། སྐྱབས་འགྲོ་སོ་སོའི་རྒྱུད་ལ་སྐྱབས་འགྲོ་མེད་ན་ཨ་ནི་ཕྱི་པ་རེད་ཟེར་རེ་ཅིག་ལབ་ཆོག་ཆོག་རེ་ཅིག་བཀའི་བླ་མི་བླ་མ་གོང་མ་ཚོའི་བཀའ་དྲིན་གྱིས་རེད་པ་དང་དེ་མ་གཏོགས་ཕྱི་ནང་གི་བྱེ་བྲག་འབྱེད་ཤེས་ཡ་དེ་དཀའ་ལས་ཁག་པོ་ཡིན་པ་འདྲ་དེ་རེད། དཔེར་ན་དུས་འཁོར་དེ་ཕྱི་ཡི་གི་བསྟན་བཅོས་རེད་ནང་གི་བསྟན་རྒྱུད་རེད་ཟེར་རྩོད་པའི་སྒང་ལ་ཐག་མ་ཆོད་པའི་ལོ་རྒྱུས་ཅིག་འདུག་པ་རྒྱ་གར་པཎྜི་ཏ་ཚོས།

ཇོ་བོའི་དགུང་ལོ་དྲུག་ལོན་པ་ན་ཕྱི་ནང་གི་བྱེ་བྲག་འབྱེད་པ་ནི་དེ་དུས་ནས་ཤིན་ཏུ་མཁས་པའི་རྟགས་ཡིན་པར་སྣང། དེ་ནས་རྒྱལ་སྲས་དགུང་ལོ། རྒྱལ་སྲས་དགུང་ལོ། དེ་ནས་བཅུ་གཅིག་ལོན་པ་ན་རྒྱལ་པོའི་བུ་མོ་བཙུན་མོར་འོས་པ་མང་པོས་གླུ་གར་སོགས་རྒྱལ་བུ་ཆགས་པའི་སྦྱོར་བ་སྣ་ཚོགས་བསྒྲུབས་ཀྱང། ད་ཡབ་རྒྱལ་པོ་གི་ཐུགས་བསམ་ལ་ག་རེ་ཡོད་རེད་ཟེར་ན་ཇོ་བོ་རྗེ་དགུང་ལོ་ཆུང་ཆུང་ནས་བྱས་ནས་རྒྱལ་སྲིད་སྐྱོང་རོགས་བྱས་ན་བསམ་གི་ཡོད་རེད་ད། རེད་པ་ད། རྒྱལ་སྲིད་དེ་སྐྱོང་རོགས་བྱས་ན་བསམ་ཡ་ཅིག། དེ་བྱས་ནས་ཕ་གིར་ཆགས་ཡ་གི་དོན་དག་ལ་དེ་ནས། བཙུན་མོར་འོས་པ་མང་པོས་གླུ་གར་སོགས་རྒྱལ་བུ་ཆགས་པའི་སྦྱོར་བ་སྣ་ཚོགས་བསྒྲུབས་ཀྱང་ཐུགས་ཡིད་འབྱུང་སྐྱོ་ཤས་ཀྱི་བསྐུལ་མར་གྱུར། ཆགས་ཡ་ད་ཕར་བཞག་ནས་ད་ལྡོག་པས། ཐུགས་སྐྱོ་ཡ་གི་པའི་བསྐུལ་མ་འདྲ་པོ་ཆགས་པ་རེད། ཆགས་པར་གྱུར། བསྐུལ་མར་གྱུར། ལྷག་པར་སྒྲོལ་མའི་སྤྲུལ་པ་བུ་མོ་སྔོ་བསངས་མ་ཞིག་གིས་དེའི་ནང་ལོགས་ནས་སྒྲོལ་མའི་སྤྲུལ་པ་ཅིག་གིས། བུ་མོ་ཞིག་གིས། ལྷ་གཅིག་མ་ཆགས་མ་ཆགས་སྐལ་པ་ཅན། འདམ་བུའི་ཚལ་དུ་གླང་པོ་བྱིང་བ་ལྟར། འདོད་པའི་འདམ་དེར་དཔའ་བོ་ཁྱོད་བྱིང་ན། ཚུལ་ཁྲིམས་གོས་ཅན་ནུབ་པར་མི་འགྱུར་རམ། ཞེས་བསྐུལ་བ། དེ་ག་རེ་གསུང་གི་ཡོད་རེད་ཟེར་ན། འདི་ན་འདུག་མ་ཆགས་དང་པོ་ཚེ་འདི། མ་ཆགས་མ་ཆགས་ཟེར་ཏེ་ཚེ་འདི་ལ་མ་ཆགས་གསུངས་ད། ཚེ་འདི་པའི་རྒྱལ་སྲིད། རེད་པ་དང་རྒྱལ་སྲིད་ལ་དཔེར་ཆགས་པ་མ་བྱེད་པ་བྱེད། ཚེ་འདི་ལ་མ་ཆགས། མ་ཆགས་གཉིས་པ་དེ། འཁོར་བ་ལ་མ་ཆགས། དེ་ཡང་གླང་པོ་བྱིང་བ་དཔེར་གསུངས་པ་ནི་ལུས་ཆེ་བས་སྲོག་ཆགས་གཞན་འདམ་དུ་བྱིང་བ་ལས་ཐོན་དཀའ། དཔེར་ན་གླང་པོ་ཆེ་འདི་དཔེར་གཟུགས་སྟོབས་ཆེན་པོ་ཞེ་པོ་ཅིག་རེད་བ། དེ་འདམ་ལ་ཅིག་བྱིང་སོང་ན། འདམ་ལ་ཅིག་ཟགས་སོང་ན་ད་ཡར་ཐོན་ཡག་དཀའ་ལས་ཁག་པོ་ཞེ་པོ་རེད། ཁོ་རང་སྟོབས་ཆེ་དྲགས་ནས་རེད་པ་ད། རེད་པ་ད་སྟོབས་ཆེན་པོ་ལྗིད་ཁོག་ཚ་བོ་ཞེ་པོ་རེད་བ། ད་དཔེར་ཡར་ཐོན་ཡག་དཀའ་ལས་ཁག་པོ་ཞེ་པོ་ཅིག་རེད། ད་ཆུང་ཆུང་འདྲ་ཅིག་ཡིན་ན་རེད་བ་ད་བྱ་བྱིའུ་འདྲ་བོ་ཅིག་ཆུང་ཆུང་ཅིག་ཡིན་ན་འདམ་ལ་ཟུག་ཡིན་ན་ལམ་སར་སྟོན་ཆོག་ཆོག་རེད་བ་ཅིག་གིས་འདུག་སེ་ཡར་བཏོན་བཞག་ན་ལེགས་རེད། གླང་པོ་ཆེ་འདམ་ལ་ཟུག་སོང་ན་ད་ད་དཀའ་ལས་ཡར་ཐོན་ཡག་དཀའ་ལས་ཁག་པོ་ཞེ་པོ་ཅིག་ཡོད་རེད། དེ་ཡིན་ཙང་དཔེ་དེ་རེད། འདམ་བུའི་ཚལ་དུ་གླང་པོ་བྱིང་བ་ལྟར་འདོད་པའི་འདམ་དུ་དཔའ་བོ་ཁྱོད་བྱིང་ན། མི་སོ་སོ་སྐྱེ་བོ་ཕལ་པ་ཅིག་འདོད་པའི་འདམ་ལ་བྱིང་བ་ལས་དཔའ་བོ། སྐྱེས་བུ་དམ་པ་འདོད་པའི་འདམ་ལ་བྱིང་ན། ད་དཀའ་ལས་ཁག་པོ་ཞེ་དྲག་རེད། ཚུལ་ཁྲིམས་གོས་ཅན་ནུབ་པར་མི་འགྱུར་རམ། འོ་འདི་རེད། ཞེས་བསྐུལ་བ། གླང་པོ་བྱིང་བ་དཔེར་གསུངས་པ་ནི་ལུས་ཆེ་བས་སྲོག་ཆགས་གཞན་འདམ་དུ་བྱིང་བ་ལས་ཐོན་དཀའ། དཔེ་དེ་བཞིན་དུ་དཔའ་བོ་ཁྱོད་བྱིང་ན་ཞེས་པའང་མི་ཕལ་པ་ཞིག་སྤྱོད་པ་ངན་པ་ཤོར་ཡང་རང་ཙམ་ལས་བསྟན་འགྲོ་ལ་ཆེར་གནོད་མི་ནུས་ས། སོ་སོ་སྐྱེ་བོ་ཕལ་པ་ཅིག་སོ་སོའི། དགེ་སྡིག་སྤང་བླང་འདྲ་པོ་རེད་སྤྱོད་པ་ཡག་པོ་བྱས་པ་ཡིན་ན་སོ་སོ་ཕན་ཡ་རེད། རེད་པ་དང་སྤྱོད་པ་ངན་པ་ཅིག་ཤོར་བ་ཡིན་ནའང། ཞེ་དྲག་གི། གནོད་ཡ། སངས་རྒྱས་ཀྱི་བསྟན་པ་དཔེར་རེད་པ་དང་ཅིག་རྒྱ་ཆེན་པོ་འདྲ་པོ་གནོད་ཐུབ་ཡ་ཡོང་གི་མ་རེད་བ། རེད་པ་དང། མི་ཕལ་པ་སྤྱོད་པ་ངན་པ་ཤོར་ཡང་རང་ཙམ་ལས་བསྟན་འགྲོ་ལ་ཆེར་རེ་གནོད་མི་ཐུབ་ཏོག་ཙམ་ད་གནོད་ཀྱི་རེད་དེ། དེ་ནས། ཆེར་རེ་གནོད་མི་ནུས། བླ་སྤྲུལ་ཆེན་པོ་དག་གི་མཛད་སྤྱོད་ཉེས་ན།

དཔེར་ན་ལུང་པ་ཅིག་གི་དཔེར་བླ་མ་དཔེར་སྐད་གྲགས་ཆེ་བ་འདྲ་བོ་གང་ག་གིས་རྩིས་མཐོང་ཡོད་ས་གའི་བླ་མ་ཅིག་སྤྱོད་པ་ངན་པ་རེ་བྱེད་ད་ཆང་བཟོ་ཡ་འདྲ་བོ་དཔེར་བུད་མེད་བསྟེན་ཡ་འདྲ་བོ་ད་བི་གའི་དགོས་ཡ་གི་དཔེར་རབ་ཏུ་བྱུང་ནས་དཔེར་ཡིན་ལུགས་ཚུལ་བཞིན་བླ་མ་གོང་མ་ཚོའི་ཕྱག་ལེན་གནང་ཡ་ནང་ལྟར་མ་གནང་བ་བྱས་འོ་ད་དེ་འདྲའི་སྤྱོད་པ་ངན་པ་ཅིག་ཤོར་ན་དེའི་ལུང་པ་གང་ག་སྤྱོད་པ་ངན་པ་འགྲོ་གི་རེད།

བྱས་ཙང་སྐྱོབ། ད་ཡང་ཡག་པོ་བྱུང་ན། བླ་མ་འདྲ་པོ་བེ་མཁན་པོ་འདྲ་པོ་བེ་མིང་ཡོད་མཁན་གཅིག་གི་གཟབ་གཟབ་གྲུང་གྲུང་འདྲ་བྱས་ཡག་པོ་བྱས་པ་ཡིན་ན་ལུང་པ་རེ་རེ་ཁོ་རང་སངས་རྒྱས་ཀྱི་བསྟན་པ་དར་འགྲོ་གི་རེད་གང་ག་ལོག་གི་དེ་ལ་བལྟས་བསྡད་ཡོད་རེད་བ་ཁོ་འདུག་ས་རེད། བླ་སྤྲུལ་ཆེན་པོ་དག་གི་མཛད་སྤྱོད་ཉེས་ན་ཡུལ་ཚོ་རེའི་བསྟན་པ་ཉམས་པ་མེད་པར་བྱེད་ཉམས་མེད་པར་བྱེད་རེ་རེའི་མཛད་སྤྱོད་ཚུལ་བཞིན་དུ་བྱུང་ན་ཡུལ་དེ་བསྟན་པ་རྒྱས་པར་བྱེད་པས་དེས་ན་ཁྱེད་ཅག་སྐྱེས་ཆེན་རྣམས་ཀྱིས་ད་ང་ཚོ་ལ་བཀའ་སློབ་གནང་གི་འདུག་བ

དེ་གི་བླ་མ་གཅིག་གིས་ཁོ་རང་གི་འོག་གི་བླ་མ་གཅིག་ལ་མར་གསུངས། དེ་གི་འོག་གི་བླ་མ་གཅིག་ལ་མར་མར་གསུངས། འོ་ད། སྐྱབས་རྗེ་བདེ་ཆེན་སྙིང་པོ་སྐྱབས་རྗེ་བདེ་ཆེན་སྙིང་པོ་ནས་སྐྱབས་རྗེ་རྡོ་རྗེ་འཆང་སྐྱབས་རྗེ་རྡོ་རྗེ་འཆང་དེས་མར་བྱས་ད་ང་ཚོས་ལན་ཕུལ་མཁན་རེད་བ་སྦྲག་པ་སྦྲག་པ་རེད་མ་འོངས། དེ་ནས། ལན་ཕུལ་ས་དེ་ཁྱེད་རང་ཚོ་རེད། འོ་ད་དགེ་འདུན་རྣམ་པ་ཚོ། བླ་སྤྲུལ་རྣམ་པ་ཚོ། འོ་ད་དེ་ནས། དགེ་བཤེས་རྣམ་པ་ཚོ། ད་མི་མང་ཚང་མ་ལོག་ལ། གང་ཁྱེད་མ་ལན་ཕུལ་ཡ་དེ་རེད། དེ་གཟབ་གཟབ་ཡག་པོ་བྱེད་དགོས་རེད། སྤྱོད་པ་ཡག་པོ་བྱེད་དགོས་རེད། སྤྱོད་ལམ། ཚེ་འདི་ལ་མ་ཞེན་པ་བྱས་ནས། དེ་ནས་དེ་བྱེད་མཁན་ཡིན་ན་བསྟན་པ་ལ་ཞེ་དྲག་ཕན་ཐོགས་ཡོད་རེད། ཨ་ནི་སོ་སོས་བས་སྤྱོད་པ་ཡག་པོ་མ་བྱས་ན་བསྟན་པ་ལ་བས་ཀྱི་གནོད་གི་རེད། ལུང་ཚོ་རེ་རེ། བས་ཡུལ་ཚོ་ཆེན་པོ་རེ་རེ་བས་བསྟན་པ་ཉམས་འགྲོ་གི་རེད་གསུངས་པ་རེད་འོ་དེ་རེད། དེས་ན་ཁྱེད་ཅག་སྐྱེས་ཆེན་རྣམས་ཀྱིས་མཁས་བཙུན་བཟང་གསུམ། ད་ག་རེ་བྱེད་དགོས་རེད་ཟེར་ན་མཁས་པ་བྱེད་དགོས་རེད།

ཆ་ཚང་དེ་ན་ཡོད་རེད་བ། འོ་ད་ས་སྐྱ་ཡིན་ན་ས་སྐྱ་གི་ལྟ་གྲུབ་གཙང་མ་ཡག་པོ་བྱས། བོན་པོ་ཅིག་ཡིན་ན་བོན་པོའི་ལྟ་གྲུབ་དེ་གཙང་མ་ཁོ་སོ་སོ་དེ་ཏག་ཏག་ཡག་པོ་ཅིག་བྱས་རེད་བ་ད། སྤྱི་བཏང་འཇིག་རྟེན་གྱི་ཆ་ནས་བྱས་ན་སོ་སོ་བོད་མི་ཡིན་ན་བོད་མི་གི་ཀུན་སྤྱོད་གཙང་མ་བྱས་དགོས་ཟེར་གི་འདུག་བ། འོ་དེ་ནང་འདྲ་རེད། འོ་དེ་ནས། འོ་དེ་ནས། འདི་གི་གཙང་མ་ཡག་པོ་ཅིག་བྱས། ད་དགེ་ལྡན་པ་མ་རེད་བ་ད་དགེ་ལྡན་རྗེས་འབྲང་མང་ཆེ་ཡིན་པ་ཡིན་དུས་ཨ་ནི་དགེ་ལྡན་གྱི་ལྟ་གྲུབ་པས་གཙང་མ་ཡག་པོ་བྱས་དགེ་ལྡན་ལྟ་གྲུབ་ཁོ་ན་གཙང་མ་ཡོད་ཡོད་པ་རེད་སོ་སོ་གི་གཙང་མ་བཟོ་དགོས་ཡ་གང་ཡང་ཡོད་མ་རེད་གཙང་མ་ཡོད་ཡོད་པ་རེད་དེ་སོ་སོ་གི་བས་ཉམས་སུ་བླངས་ཡོང་དུས་ཛ་རེ་ཛོ་རེ་བསྲེས་ནས་ཉམས་སུ་མ་བླངས་པ་བྱས་ཕི་ཀའི་ཞལ་ལག་དུ་མ་སོང་ན་རེད་བ་ད་མོག་མོག་འདྲ་བོ་པས་སྤུས་དག་པོ་པས་ཡག་པོ་ཅིག་རླངས་པ་ཚུད་ཚུད་ཅིག་བཟོས་བཞག་ཡོད་རེད་སྤུས་དག་པོ་ཟ་ཆོག་ཆོག་ཅིག་ཕི་ཀའི་བཞག་བཞག་ཡོད་རེད། དེ་སོ་སོས་ཟ་དུས་གང་ལ་གང་བྱུང་མང་བྱུང་བྱས་དེ་ནང་ལ་འདྲ་མི་འདྲ་བླུགས་ཚྭ་དང་ཅི་ནི་དང་འོ་མ་དང། སི་པན་དང། རེ་བ་དང་ཐལ་ལ་འདྲ་བོ་དང་ཅིག་མང་པོ་ཅིག་ཕར་ཏྲི་རི་ཟ་བཞག་ན་ཁོ་རང་དང་པོ་ཡག་པོ་ཡོད་ན་པུས་བསྲེ་སླད་བཏང་ནས་ཡག་པོ་རེད་མ་སོང་ང་དགེ་ལྡན་གྱི་བསྟན་པ་དེ་ང་ཚོ་གིས་གསར་དུ་གཙང་མ་བཟོ་དགོས་ཡ་གང་ཡང་ཡོད་མ་རེད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་འོ་ད་དེ་ནས་མཁས་གྲུབ་ཐམས་ཅད་མཁྱེན་པ་ནས་མར་བྱས་ནས་དེ་ནས་སེ་ཅི་པི་ཀེ། དེ་ག་དུས་རྒྱུན་ང་ཚོ་སྐྱབས་འགྲོ་འདོན་པའི་སྒང་ལ་ཡོད་རེད་བ་དང། འོ་ད་བསྐལ་པ་དག་ཐེར། བསྐལ་པ་ག་རེ་ཡིན་ན་ཅིག་མང་པོ་ཅིག་ལ་དག་ཐེར་ལེགས་པར་མཛད་པའི་གསེར་སྦྱངས་བཙོ་མ་ལྟ་བུའི་བསྟན་པ་ཟེར་བ་དེ་རེད། ད་ད་ལྟ་ཡང་བསྐྱར་དག་ཐེར་བྱེད་དགོས་ཡ་གང་ཡང་ཡོད་མ་རེད། ལོ་སྟོང་ཕྲག་མང་པོ་ལ་དག་ཐེར་བྱས་ཚར་རེད། ད་སོ་སོ་གི་རྒྱུད་ལ་མར་ཉམས་སུ་གནང་དུས་དག་ཐེར་དགོས་རེད། སོ་སོ་གཙང་མ་མ་བྱུང་ན་འདི་གཙང་མ་ཡོང་གི་མ་རེད་བ། འོ་དེ་རེད། དགེ་ལྡན་ལྟ་གྲུབ་གཙང་མར་སྐྱོང་བ་ཤིན་ཏུ་གལ་ཆེ་ཞེས་འཕྲོས་བཤད་ཀྱི་ཚུལ་དུ་ཞུས་པ་ཡིན། སྐྱབས་རྗེ་བདེ་ཆེན་སྙིང་པོས། དེ་ལྟར་བསྐུལ་བ། དེ་ལྟར་བསྐུལ་བ་པ་ལ་རྒྱལ་སྲས་གཞོན་ནུ་དེ་ཡང་ཤིན་ཏུ་དགྱེས་པའི་ལན་ལན་མཛད། དེ་ནས་མ་འགྱངས་པར། རྒྱལ་པོ་རྟ་པ་བརྒྱ་དང་སུམ་ཅུ་བཅས་དམག་གི་ཆས་སུ་ཞུགས་ཏེ།

རི་བྲག་རི་ཁུག་ཕྱོགས་གཅིག་ལ། གཅིག་ན། འདི་ནི། བྲམ་ཟེ་ཛེ་ཏ་རི། དགྲ་ལས་རྣམ་རྒྱལ། བྲམ་ཟེ་ཛེ་ཏ་རི། བཞུགས་པ་དང་མཇལ། དེས་སྐྱབས་སེམས་གནང་ནས། སྐྱབས་འགྲོ་དང་སེམས་བསྐྱེད་ཀྱི་སྡོམ་པ། གནང་ནས། ན་ལེན་དྲར། ཐོག་མེད་ནས་འབྲེལ་བའི། བླ་མ། འདི་ནི། བྱང་ཆུབ་བཟང་པོ་ཡོད། དེར་སོང་གསུངས་པ། དེ་ནས་བླ་མ་བྱང་ཆུབ་བཟང་པོ་དང་མཇལ། བླ་མ་གཉིས་པ་དེ་རེད་སོང། རིན་པོ་ཆེའི་མཆོད་པས་མཉེས་པར་མཛད། བླ་མ་བླ་མས་མཉམ་བཞག་མཛད་ནས་སྒོ་གསུམ་གྱི་བྱིན་གྱིས་བརླབས། སེམས་བསྐྱེད་ཀྱི་གདམས་པ་མང་དུ་གནང། དེས་ན་དེའི་ས་འོག་དེས་ད་གིན་དེ་རེད་ཤག་ན་ལེན་དྲའི་བྱང་ཕྱོགས་ན་ཚེའི་རིག་འཛིན་བརྙེས་ཤིང་སྤྲོས་བྲལ་དབུ་མའི་དོན་གཟིགས་པའི་རྒྱལ་སྲས། བླ་མ་རིག་པའི་ཁུ་བྱུག། བླ་མ་རིག་པའི་ཁུ་བྱུག་ད་ལྟ་ཡང་བཞུགས་ཡོད་གསུང་གི་ཡོད་པ་འདྲ་ཚེའི་རིག་འཛིན་བརྙེས་ནས། དེ་ནས་རིག་པའི་ཁུ་བྱུག་བཞུགས་པས་དེ་ཡི་དྲུང་དུ་སོང་ཞེས་བཏང། ཁུ་བྱུག་གིས། དེ་ལ་དྲུང་དུ་བཏང། འདི་བླ་མ་རིག་པའི་ཁུ་བྱུག་ཆེ་བ་ཡིན་གསུངས། ད་ལྟ་དེ་བླ་མ་རིག་པའི་ཁུ་བྱུག་ཆེ་ཆུང་གཉིས་ཡོད་རེད་བ་ད། བླ་མ་རིག་པའི་ཁུ་བྱུག་ཆེ་བ་ཡིན། དེས་ཀྱང་སེམས་བསྐྱེད་དང་གདམས་པ་གནང་ནས་སྔོན་གྱི་བླ་མ་ཨ་ཝ་དྷུ་ཏི་པ་འདི་རིག་པའི་ཁུ་བྱུག་ཆུང་བ་ཡིན། ད་གིན་སྔོན་ལ་མཇལ་ཡག་གི་བླ་མ་ཨ་ཝ་དྷུ་ཏི་པ་མཇལ་དུ་བཏང། དེ་དང་མཇལ་བ་ན་བླ་མས་དེ་རིང་རྒྱལ་པོའི་ཁབ་ཏུ་སོང། ཁྱིམ་གྱི་ཉེས་དམིགས་ལྟོས་ལ་ཤོག་གསུངས། ཨ་དེ་རིང་ཁྱེད་རང་པའི་རྒྱལ་པོའི་ཁབ་ལ་མར་སོང། ཨ་ནི་ཁྱིམ་གྱི་པའི་རྒྱལ་སྲིད་ཀྱི་བྱ་བ་ཁྱིམ་གྱི་ཉེས་དམིགས་ཁྱིམ་གྱི་སྐྱོན། ཨོ། ག་འདྲས་ག་འདྲས་འདུག་ཁྱེད་རང་ཡག་པོ་ཅིག་ལྟ་ནས་ཡར་ཤོག་གསུངས་པ་རེད། ཁྱིམ་གྱི་ཉེས་དམིགས་ལྟོས་ལ་ཤོག་གསུངས། དེ་ལྟར་ཕེབས་པ་ན་ཡབ་ཡུམ་མཇལ་ནས་ད་ཡབ་ཡུམ་གྱི་དགོངས་པ་ལ་ད་ཚུར་ལོག་ཡོང་གི་འདུག་བསམ་ནས་ལུང་སྟོང་རི་བྲག་མང་པོ་འཁྱམས་ནས་ཕེབས་ནས་ད་རྒྱལ་སྲིད་སྐྱོང་ཡག་གི་ཆེད་དུ་ཚུར་ལོག་ཡོང་གི་འདུག་བསམ་ནས་དགའ་པོ་ཡོང་གི་ཡོད་རེད། ཡབ་ཡུམ་མཇལ་ནས་ཟླ་བའི་སྙིང་པོ་ཁྱོད་ནི་གང་དུ་ཕྱིན། ད་ཁྱིམ་ལ་བཞུགས་པའི་ཁ་ཐུག་ལ་ཇོ་བོ་རྗེ་གི་མཚན་ལ་ཟླ་བའི་སྙིང་པོ་ཡིན་པ་འདྲ། ཟླ་བའི་སྙིང་པོ་ཁྱོད་ནི་གང་དུ་ཕྱིན། དུབ་པར་མ་གྱུར་ཏམ་དཀའ་ལས་ཁག་མ་སོང་བས། ཤེས་པ་མ་སྐྱོ་བའམ། སེམས་སྐྱོ་པོ་མ་བྱུང་བས། ནགས་གསེབ་ལ་བས་མི་མེད་ལུང་སྟོང་ལ་འགྲོ་བའི་སྒང་ན་སེམས་སྐྱོ་པོ་འདྲ་བ་དེ་འདྲ་མ་བྱུང་བས། སླེབ་པ་ལེགས། ཞེས་ཞུས་པ་དང་ལན་དུ། ཐུབ་པའི་སྐྱབས་གནས་བླ་མ་འཚོལ་དུ་ཕྱིན། ད་སེར་པོ་ཐུབ་པའི་སྐྱབས་གནས་ཀྱི་བླ་མ་བས་བཙལ་ཡག་གི་ཆེད་དུ་ཕྱིན་པ་ཡིན། རི་བྲག་དག་ཏུ་དབེན་གནས་འཚོལ་དུ་ཕྱིན། ད་བླ་མ་བསྟེན་ནས་ཉམས་སུ་བླང་ས་གི་དབེན་པའི་གནས་ག་བ་ག་བ་འདུག་ལྟ་འཚོལ་བར་ཕྱིན་པ་ཡིན། བླང་ས་གི་གཞི། རི་བྲག་དག་ཏུ་དབེན་གནས་འཚོལ་དུ་ཕྱིན། གང་དུ་ཕྱིན་ཀྱང་འཁོར་བའི་ཉེས་དམིགས་མཐོང། ད་དབེན་གནས་འདིར་ག་བ་ཕྱིན་པ་ཡིན་ནའང་འཁོར་བའི་ཉེས་དམིགས་ཤ་སྟག་མཐོང་གི་འདུག་སྡུག་བསྔལ་གྱི་རང་བཞིན་ཡིན་པ། སུ་དང་འགྲོགས་ཀྱང་འཁོར་བའི་ཉེས་དམིགས་བཤད། བླ་མ་སུ་དང་མཇལ་བ་ཡིན་ནའང་འཁོར་བའི་ཉེས་དམིགས་རྐྱང་རྐྱང་ཞིག་གསུང་གི་འདུག། འཁོར་བ་ལ་སྙིང་པོ་མེད་པ། འོ་ད། ཇི་ལྟར་བྱས་ཀྱང་ཤེས་པ་མ་ཕེབས་པས། ད་ག་འདྲས་བྱས་པ་ཡིན་ནའང་བས་འོ་ད། བློ་བས་བག་ཕེབས་པོ་འདྲ་བོ་ཅིག་བློ་བདེ་པོ་ཅིག་ཡོང་གི་མི་འདུག། གོ་སྐབས་ཕྱེས་ཤིག་བདག་ནི་ཆོས་ལ་འགྲོ། ད་ཡབ་ཡུམ་གཉིས་ལ་ད་ང་ཆོས་བྱ་ཡག་གི་གོ་སྐབས་གནང་རོགས་གནང། ཐག་བཅད་ནས། ང་ནི་ཆོས་ལ་འགྲོ་གིན་ཡིན། ཆོས་བྱེད་ག་འགྲོ་གིན་ཡིན་གསུངས་པ་རེད་ཆོས་ལ་འགྲོ་ཞེས་གསུངས་པ་དང་ཡབ་ཡུམ་གྱིས། འཁོར་བས་སྐྱོ་ན་རྒྱལ་སྲིད་བཟུང་ལ་དཀོན་མཆོག་ལ་མཆོད་པ། དབུལ་ཕོངས་ལ་སྦྱིན་པ་གཙུག་ལག་ཁང་བཞེངས་ལ་དགེ་འདུན་སྤྱན་འདྲེན་པ་སོགས་བྱས་ན་ཀུན་ཏུ་བདེ་བར་འགྱུར་ཚུལ་ཞུས་པ་ན། ད་ཁྱེད་རང་ཆོས་བྱེད་དགོས་ཀྱི་ཡོད་ན། རྒྱལ་པོའི་ཕོ་བྲང་ལ་བཞུགས་ནས་ཆོས་གནང་ན་འགྲིག་གི་རེད།